ཨ་རིའི་རླུང་འཕྲིན་ཁང་གི་རྩོམ་སྒྲིག་པའི་གཏམ་ཚོགས Podcast ལས་རིམ་ལ་གསན་པར་ཐུགས་རྗེ་ཆེ་ཞུ་གི་ཡིན་ང་པད་མ་རྡོ་རྗེ་ཡིན་ཐེངས་འདིའི་རྩོམ་སྒྲིག་པའི་གཏམ་ཚོགས Podcast ལས་རིམ་གྱི་ནང་དུ་རྒྱ་ནག་གི་མཚོ་ཐོག་དང་མཁའ་ཐོག་གཉིས་ཀ་ནས་ཨ་རིའི་སྟེང་དུ་རྫིག་རྫིག་བྱེད་པ་དང་ལྷན་དུ་ཨ་རིའི་མཐོ་རིམ་དཔོན་རིགས་འདྲ་མིན་ལ་ཐུག་འཕྲད་གནང་སྟེ། ཕྱི་འབྲེལ་ཤུགས་ཆེ་རུ་གཏོང་བཞིན་པའི་མཚོན་དོན་སོགས་ཀྱི་ཐད་ནས་བགྲོ་གླེང་ཞུ་རྒྱུ་ཡིན། ད་ཨ་རི་དང་རྒྱ་ནག་གཉིས་ཀྱི་འབྲེལ་ལམ་གྱི་སྐོར་ནས་སྐད་ཆ་བཤད་པའི་སྐབས་སུ་ད་ཉེ་ཆར་ཨ་རིའི་དཔོན་རིགས་མང་པོ་ཞིག་གིས་རྒྱ་ནག་གི་དམག་དཔུང་ལ་ཁ་རྡུང་བཏང་བ་དང་རྒྱ་ནག་གི་དམག་དཔུང་གིས་མཚོ་ཐོག་དང་དེ་བཞིན་དུ་ད་མཁའ་དབྱིངས་སུ་ཨ་རིའི་གནམ་གྲུ་དང་ཨ་རིའི་དམག་གྲུ་གྲུ་གཟིངས་ཆེན་པོ་དེ་ཚོ་ཚང་མ་ལ་ཉེན་ཁ་བཟོས་པའི་གནས་ཚུལ་གྱི་སྐོར་ནས་ཁ་རྡུང་ཤུགས་ཆེན་པོ་ཞིག་བཏང་ཡོད་པ་རེད། དེ་ཡང་ཕྱི་ཟླ་དྲུག་པའི་ཚེས་ལྔ་གི་ཉིན་མོ་དེ་ལ་ཕོ་བྲང་དཀར་པོའི་མགྲིན་ཚབ་པ John Kirby ཡིས་རྒྱ་ནག་གི་མཚོ་དམག་གི་བྱེད་སྟངས་དེ་ལ་སྐྱོན་བརྗོད་ཞུས་ཡོད་པ་དང་དེ་ཡང་དེ་གི་སྔོན་ལ་ཐའེ་ཝན་མཚོ་འགག་ཏུ་ད་སྐྱོད་བཞིན་པའི་ཨ་རིའི་དམག་གྲུ་ཆེན་མོ་ཞིག་འགྲོ་བཞིན་པའི་སྐབས་སུ་རྒྱ་ནག་གིས་མདུན་བཅད་དེ་སོང་བ་དང་སྐབས་དེ་ལ་གཅིག་གྲུ་གཟིངས་གཉིས་ཀྱི་བར་ཐག་ནི་སྨི་བརྒྱ་དང་སུམ་ཅུ་སོ་བདུན་མ་གཏོགས་མེད་ཡ་ཞིག་ཆགས་ནས་ཨ་རིའི་གྲུ་གཟིངས་ཀྱིས་གཅིག་མགྱོགས་ཚད་དལ་དུ་བཏང་སྟེ། ད་གྲུ་གཟིངས་གཉིས་ཀ་གཅིག་རྡབ་ཡ་གི་ཉེན་ཁ་དེ་ལས་བྱོལ་ཐུབ་པ་བྱུང་ཡོད་པའི་རྐྱེན་གྱིས་ད་ཕོ་བྲང་དཀར་པོ་གི་མགྲིན་ཚབ་པ་ཁོང་གིས་དེ་ནི་གཅིག་རྒྱ་ནག་གི་དམག་གྲུ་གི་བྱེད་སྟངས་དེ་ཚོ་གཅིག་བདེ་འཇགས་མ་ཡིན་པའི་བྱེད་སྟངས་ཤིག་ཡིན་པ་དང། རྒྱལ་སྤྱིའི་མཚོ་ཐོག་གི་སྒྲིག་ཁྲིམས་དེ་ཚོ་ལ་རྡོག་རྫིས་བྱས་པ་ཞིག་རེད་ཅེས་སྐྱོན་བརྗོད་བྱས་ཡོད་པ་རེད། ཡང་དེ་ག་ནང་བཞིན་དེ་གའི་སྔོན་དེ་ལ་ཕོ་བྲང་དཀར་པོའི་མགྲིན་ཚབ་པ་ཁོང་གིས། ཨ་རི་གི་ད་སོ་ཉུལ་གྱི་གནམ་གྲུ་ཞིག་ལྷོ་རྒྱ་ནག་རྒྱ་མཚོ་གི་སྒང་དུ་འཕུར་སྐྱོད་བྱེད་བཞིན་པའི་སྐབས་སུ་ཡང་རྒྱ་ནག་གི་འཐབ་འཛིང་གནམ་གྲུ་ཞིག་ཐག་ཉེ་རུ་བཅར་ཏེ། ད་ཐག་ཉེ་བའི་ཚད་ག་ཚོད་ཅིག་ཆགས་འདུག་ཟེར་ན་གནམ་གྲུ་གཉིས་ཀྱི་བར་ཐག་ནི་སྨི་བརྒྱ་དང་ཉི་ཤུ་རྩ་གཅིག་མ་གཏོགས་མེད་ཡ་ཞིག་ཆགས་ནས་ད་འཐབ་འཛིང་གནམ་གྲུ་དེ་གའི་ཁ་ལོ་མགྱོགས་པོར་སྒྱུར་བའི་སྐབས་དེ་ལ་ད་རླུང་ཆེན་པོ་དེ་གིས་ཨ་རིའི་སོ་ཉུལ་གནམ་གྲུ་དེ་ཚོ་གཅིག་གཡོ་འདར་གཏོང་དུ་བཅུག་པས་ད་དེ་འདྲ་གི་ཉེན་ཁ་བཟོས་པ་དང་དེ་ཡང་གཅིག་རྒྱ་ནག་གི་དམག་མི་དེ་ཚོ་གི་ད་ཚད་ལས་བརྒལ་བའི་བྱ་སྤྱོད་དང་འཁྲུག་རྩོད་སློང་ན་འདོད་པ་གི་ད་རྟགས་མཚན་དུ་གསལ་བོ་ཞིག་བསྟན་གི་ཡོད་པ་གི་དེ་འདྲའི་རྣམ་པ་འདོད་ནས་སྐྱོན་བརྗོད་ཤུགས་ཆེན་པོ་བྱས་ཡོད་པ་རེད།

ད་དེ་ལ་ཉམས་ཞིབ་པ་རྣམས་ཀྱིས་དཔྱད་བརྗོད་སྤེལ་བ་ལྟར་ན་ད་རྒྱ་ནག་གི་རྒྱལ་སྲུང་བློན་ཆེན་ཁོ་རང་ཨ་རིའི་རྒྱལ་སྲུང་དྲུང་ཆེ་དང་མཇལ་འཕྲད་མ་གནང་བ་དེ་ནི་ད་གལ་སྲིད་ཁོང་གཉིས་མཇལ་འཕྲད་གནང་བ་ཡིན་ན་ད་རྣམ་པ་གཉིས་ཆར་གྱི་བརྗོད་བྱ་གཙོ་བོ་དེ་ནི་ཐའེ་ཝན་གྱི་གནད་དོན་དུ་ཆགས་རྒྱུ་ཡིན་པ་དང་ད་ཐའེ་ཝན་གྱི་གནད་དོན་གྱི་ཕྱོགས་ནས་རྒྱལ་ཁབ་གཉིས་ཀྱི་ངོས་ནས་ད་གྲོས་མོལ་ག་ཚོད་ཅིག་བྱས་ན་ཡང་ཨ་རིའི་ངོས་ནས་ཀྱིས་ད་གཡོལ་གཟུར་དང་གུ་ཤངས་གང་ཡང་བྱེད་ཀྱི་མིན་པ་དེ་ད་གསལ་པོ་ཆགས་ཡོད་པའི་རྐྱེན་གྱིས་ད་གལ་སྲིད་རྒྱལ་ཁབ་གཉིས་ཀྱི་རྒྱལ་སྲུང་དྲུང་ཆེ་གཉིས་མཇལ་འཕྲད་གནང་ན་ཡང་ཕན་འབྲས་གང་ཡང་མེད་པ་དེ་མཐོང་ནས། ད་བློན་ཆེན་དང་དྲུང་ཆེ་ཁོང་གཉིས་མཇལ་འཕྲད་མ་གནང་བ་དེ་ཐོན་པ་རེད་ཟེར་ནས་བཀོད་ཀྱི་འདུག་ད་དེ་འདྲ་ཡིན་ན་ཡང་ད་རྒྱ་ནག་གི་ངོས་ནས་གལ་སྲིད་ཅིག་ཨ་རི་དང་མཉམ་དུ་ཕྱི་འབྲེལ་དང་ཡང་ན་ཅིག་འབྲེལ་ལམ་གཞན་པ་བརྒྱུད་ནས་ད་འབྲེལ་གཏུག་གང་མང་མང་ཞིག་གནང་ན་རྒྱ་ནག་ལ་ཁེ་ཕན་གང་མང་མང་ཞིག་ཐོབ་རྒྱུ་ཡིན་པ་དེ་ད་ཚོད་དཔག་བྱས་ནས་ཨ་རི་དང་རྒྱ་ནག་གི་ད་ཕྱི་འབྲེལ་གྱི་མི་སྣ་དང་དེ་ནས་འབྲེལ་ཡོད་གི་ད་གསང་བའི་ལས་ཁུངས་དཔོན་རིགས་མང་པོ་ཞིག་ཕན་ཚུན་ལ་མཇལ་འཕྲད་དང་བཀའ་མོལ་གནང་དང་གནང་མུས་ཡིན་པ་རེད། ད་ཐོག་མར་ཁར་སང་ཁ་ཉིན་རང་གསར་འགྱུར་ཐོན་པ་ལྟར་ན་ཨ་མི་རི་ཀ་གི་ཕྱི་སྲིད་དྲུང་ཆེ་ཨན་ཐོ་ནི་བི་ལིན་ཁིན་ནི་ད་བདུན་ཕྲག་འགའ་ཞིག་གི་ནང་དུ་རྒྱ་ནག་ལ་འཚམས་གཟིགས་སུ་ཕེབས་རྒྱུ་ཡིན་པའི་གནས་ཚུལ་གཅིག་གསར་འགྱུར་བརྒྱུད་ལམ་ཁག་ཏུ་ཐོན་ཡོད་པ་རེད། གལ་སྲིད་དྲུང་ཆེ Blinken ཁོང་རྒྱ་ནག་ལ་ཕེབས་ཐུབ་པ་བྱུང་བ་ཡིན་ན་འདི་ནི་ད་ལོ་ཕྱི་ཟླ་གཉིས་པའི་ནང་རྒྱ་ནག་གི་སོ་ཉུལ་གྱི་ལྒང་ཕུག་ཞིག་ཨ་རིའི་མཁའ་དབྱིངས་སུ་འཕུར་ཡོང་བའི་རྗེས་སུ་ཨ་རིའི་དམག་མིས་མར་གཏོར་ནས་རྒྱ་མཚོ་ནང་དུ་གཡུགས་པའི་རྗེས་སུ་ད་དྲུང་ཆེ་ཁོང་རང་རྒྱ་ནག་ལ་ཕེབས་པ་ཐེངས་དང་པོ་དེ་ཆགས་ཀྱི་ཡོད་པ་དང། ད་ད་རུང་གལ་སྲིད་ཕེབས་ཐུབ་པ་ཡིན་ན། ད་ཨ་རིའི་ཕྱི་སྲིད་དྲུང་ཆེ་བྷི་ལིན་ཁིན་ཁོ་རང་རྒྱ་ནག་གི་གཙོ་འཛིན་དང་རྒྱ་ནག་གི་མགོ་ཁྲིད་ཞི་ཅིན་ཕིན་དང་ཡང་མཇལ་འཕྲད་གནང་ཡག་གི། དེ་གི་གོ་སྐབས་ཀྱང་ཆེན་པོ་གཅིག་ཡོད་པ། གསར་འགྱུར་བརྒྱུད་ལམ་ཁག་ཏུ་གནས་ཚུལ་བརྗོད་གི་འདུག་ད་ཚང་མས་ཤེས་བཞིན་ལྟར་རེད་ད་ལོ་གི་ཕྱི་ཟླ་གཉིས་པའི་ནང་རྒྱ་ནག་གི་ད་ལྒང་ཕུག་དེ་ཚུར་འཕུར་ནས་ཡོང་བའི་སྐབས་དེ་ལ། ལར་དྲུང་ཆེ་བྷི་ལིན་ཁིན་ནི་རྒྱ་ནག་ལ་ད་འཚམས་གཟིགས་སུ་ཕེབས་རྒྱུ་གི་གྲ་སྒྲིག་ཏག་ཏག་བྱས་ནས་ཉི་མ་གཅིག་གཉིས་ཤིག་གི་ནང་དུ་འགྲོ་ཡ་གི་འཆར་གཞི་འཐེན་ཡོད་ན་ཡང། ད་ལྒང་ཕུག་གི་དོན་རྐྱེན་དེ་བྱུང་བའི་རྗེས་སུ་ལྒང་ཕུག་དེ་མར་གཏོར་ནས་ད་དྲུང་ཆེ་ཁོ་རང་གིས་རྒྱ་ནག་ལ་འཚམས་གཟིགས་ལ་འགྲོ་རྒྱུ་དེ་ཕྱི་ནུར་བརྒྱབ་པ་ཞིག་རེད། ད་དེ་བཞིན་དུ་ཕྱི་སྲིད་དྲུང་ཆེ་ཁོང་གིས་ཕྱི་ཟླ་ལྔ་བ་གི་ཚེས་ཉི་ཤུ་དྲུག་གི་ཉི་མ་ཨ་རིའི་ནང་དུ་ད་ཨ་རིའི་གཞུང་གི་ངོས་ནས་རྒྱ་ནག་ལ་འཛིན་པའི་སྲིད་བྱུས་ངོ་སྤྲོད་བྱེད་པའི་སྐབས་སུ། ད Biden སྲིད་གཞུང་གི་ངོས་ནས་རྒྱ་ནག་ལ་འཛིན་པའི་སྲིད་བྱུས་དེ་ནི་གཅིག་ཐ་སྙད་དང་མིང་ཚིག་གསུམ་གྱི་ནང་དུ་བསྡུས་ཡོད་པ་རེད་དེ་ནི་མ་རྩ་འཇོག་པ་དང་དེ་ནས་མཉམ་འབྲེལ་བྱེད་པ་དེ་ནས་འགྲན་རྩོད་བྱེད་པ་བཅས་རེད་ད་དེ་ཚོ་འགྲེལ་བཤད་བྱས་པ་ཡིན་ན། ད་ཨ་མི་རི་ཀ་གི་གི་ཁེ་ལས་དག་གི་ནང་དུ་མ་རྩ་ཤུགས་ཆེན་པོ་བཞག་སྟེ་ཨ་མི་རི་ཀ་གི་སྟོབས་ཤུགས། གོང་འཕེལ་དུ་གཏོང་རྒྱུ་དང། ཡང་མནའ་འབྲེལ་རྒྱལ་ཁབ་དག་དང་ད་མཉམ་འབྲེལ་བྱས་ནས་མཉམ་ལས་བྱ་རྒྱུ་དེ་གལ་ཆེན་པོ་འཛིན་རྒྱུ། དེ་ནས་གོང་གི་གནད་དོན་དེ་གཉིས་ཀ་རྨང་གཞི་བཞག་པའི་སྟེང་ནས་རྒྱ་ནག་ལ་འགྲན་རྩོད་བྱེད་པའི་སྐབས་སུ་རྒྱལ་ཁ་ཐོབ་ཏུ་འཇུག་རྒྱུ་ཡིན་པ་དེ་གསུམ་པོ་ཨ་རིའི་གཞུང་གི་ངོས་ནས་རྒྱ་ནག་ལ་འཛིན་པའི་སྲིད་བྱུས་གཙོ་བོ་ཡིན་པ་དེ་འགྲེལ་བརྗོད་བྱས་ཡོད། ད་ཨ་རིའི་ཕྱི་སྲིད་དྲུང་ཆེ་ཁོང་རྒྱ་ནག་ལ་ཅིག་འཚམས་གཟིགས་ལ་ཕེབས་ཐུབ་མིན་གྱི་གནད་དོན་དེ་དང་འབྲེལ་བ་ཡོད་པ། དོན་དག་གལ་ཆེན་པོ་ཞིག་ནི་ད་ཨ་རི་རྒྱལ་ས་ཝ་ཤིང་ཏོན་གྱི་ནང་དུ་ཡོད་པའི་རྒྱ་ནག་གི་གཞུང་ཚབ་ཁང་གི་ནང་གི་གཞུང་ཚབ་ཀྱི་ད་རྐུབ་ཀྱག་དེ་ད་རག་བར་དུ་ད་ཟླ་བ་བཞི་ལྷག་གི་རིང་ལ་སྟོང་པ་ཆགས་པ་རེད། ད་དེའི་སྔོན་ལ་ད་ད་ལྟ་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཆགས་ཡོད་པའི་ཆིན་ཀང་ཁོ་རང་ཨ་མི་རི་ཀའི་ནང་གི་གཞུང་ཚབ་ཁང་གི་གཞུང་ཚབ་ཡིན་ན་ཡང་ད་ཁོ་རང་ཕ་ར་ཕྱིན་པའི་རྗེས་ནས་ཟླ་བ་བཞི་གི་རིང་ལ་ད་གཞུང་ཚབ་མེད་པ་ཆགས་ཡོད་པ་དང་ད་ཉེ་ཆར་གཞི་ནས་གཞུང་ཚབ་གསར་པ་ཞིག་བསྐོ་བཞག་བྱས་ནས་ད་ཨ་རི་རྒྱལ་ས་ཝ་ཤིང་ཏོན་གྱི་ནང་དུ་ཡང་རྒྱ་ནག་གཞུང་གི་སྐུ་ཚབ་ཡོད་པ་ཞིག་ཆགས་ཡོད་པ་རེད། ད་དེ་དང་འབྲེལ་བ་ཡོད་པ་གཞན་ཞིག་ལ་ཨ་རིའི་ཕོ་བྲང་དཀར་པོའི་ནང་གི་རྒྱལ་ཁབ་བདེ་འཇགས་ཀྱི་ཐད་ཀྱི་སློབ་སྟོན་པ་འཇེ་ཁི་སཱ་ལི་ཝན་ནི་ད Austria གི་ནང་གི Vienna ཟེར་ཡོད་ནོ་དེ་གི་ནང་དུ་ཟླ་བ་ལྔ་པ་གི་ཚེས་པ་བཅུ་དང་ཚེས་པ་བཅུ་གཅིག་གི་ཉིན་རྒྱ་ནག་གི་ཆབ་སྲིད་ཨུ་ཡོན་ལྷན་ཁང་གི་འཐུས་མི་དང་དེ་བཞིན་དུ་ཅིག་རྒྱ་ནག་གཞུང་གི་ཕྱི་སྲིད་ཀྱི་ལས་ཁུངས་ཀྱི་ནང་གི་འགན་འཛིན་ད་ཝང་ཡི་དང་མཇལ་འཕྲད་གྲོས་མོལ་གནང་བ་དང་ད་ཁོང་གཉིས་ཀྱིས་ཉི་མ་གཉིས་ཀྱི་རིང་ལ་དུས་ཚོད་བཅུ་ཐམ་པ་གི་རིང་ད་བཀའ་མོལ་གནང་ནས་ད་ནས་གྲོས་བསྡུར་རབ་དང་རིམ་པ་ཞིག་བྱས་པའི་རྗེས་སུ་ད་ཕྱོགས་གཉིས་ཆ་གི་གསལ་བསྒྲགས་གཅིག་ཀྱང་སྤེལ་ཡོད་པ་རེད། ད་ཚོགས་འདུ་དེ་དང་འབྲེལ་བ་ཡོད་པའི་མི་སྣ་ཞིག་གིས་འགྲེལ་བཤད་བྱས་པ་ལྟར་ན། རྣམ་པ་གཉིས་ཀྱིས་ཚོགས་འདུ་དེ་གི་སྟེང་དུ། ད་ངེས་པར་དུ་གདོང་ལེན་བྱ་དགོས་པའི་གནད་དོན་ཁག་གི་ཐད་ནས་བགྲོ་གླེང་བྱས་པ་དང་ཁོང་གཉིས་ཀྱི་བགྲོ་གླེང་དེ་ནི་ཅིག། ཁ་ཞེ་གཉིས་མེད་དང་ད་འཛུགས་སྐྲུན་རང་བཞིན་ལྡན་པ་ཞིག་རེད་ཟེར་ནས་བརྗོད་ཡོད་པ་རེད། ཐའེ་ཝན་གྱི་གནད་དོན་ནི་དེའི་ནང་གི་བརྗོད་བྱ་གཙོ་བོ་གཅིག་ཆགས་ཡོད་པ་དང། ཐའེ་ཝན་གྱི་གནད་དོན་གྱི་ཐད་ནས་ཨ་རིའི་ཕོ་བྲང་དཀར་པོའི་ངོས་ནས་གསལ་བསྒྲགས་སྤེལ་ཏེ་ཕྱོགས་གཉིས་ཀྱི་བགྲོ་གླེང་དེ་ནི་ཅིག་ཁ་ཞེ་གཉིས་མེད་དང། དོན་དངོས་དང་མཐུན་པ་འཛུགས་སྐྲུན་རང་བཞིན་དང་ལྡན་པའི་བགྲོ་གླེང་ཅིག་ཡིན་ཟེར་ནས་བཀོད་ཡོད་པ་རེད། ཡང་དེ་བཞིན་དུ་རྒྱ་ནག་གི་ཤིན་ཧྭ་གསར་འགྱུར་ཁང་གིས་སྤེལ་བའི་གསལ་བསྒྲགས་ཀྱི་ནང་དུ། ཝང་དབྱི་གིས་ཐའེ་ཝན་གྱི་གནད་དོན་གྱི་ཐད་ནས་རྒྱ་ནག་གི་ཕྱོགས་ཀྱི་ལངས་ཕྱོགས་ག་རེ་ཡིན་པ་དེ་གསལ་བོ་དང་བརྟན་པོའི་སྒོ་ནས་འགྲེལ་བརྗོད་བྱས་པ་ཡིན་ཟེར་ནས་བཀོད་ཡོད་པ་རེད། སློབ་སྟོན་པ་ས་ལི་ཝན་ཁོ་རང་གིས་ཨ་མེ་རི་ཀས་ཐའེ་ཝན་ལ་འཛིན་པའི་སྲིད་བྱུས་དེ་གཙོ་བོ་དེ་ག་རེ་ག་རེ་ཡིན་པ་དེ་འགྲེལ་བརྗོད་བྱས་པ་དང་དེའི་ནང་དུ་ད་ཐའེ་ཝན་གྱི་འབྲེལ་ལམ་ཁྲིམས་ཡིག་དང་ད་གསལ་བསྒྲགས་གསུམ་ཁག་ཐེག་དྲུག་ཟེར་བ་དེ་ཚོ་ཚང་མ་འགྲེལ་བཤད་བྱས་ནས་དེ་དང་ལྷན་དུ་ད་རྒྱ་ནག་རྒྱལ་ཁབ་གཅིག་གི་སྲིད་བྱུས་དེ་ཡང་ཡང་ཕ་ར་ངོ་སྤྲོད་དང་ད་རུང་མུ་མཐུད་དུ་ལག་བསྟར་བྱེད་བཞིན་པའི་སྐོར་དུ་གསལ་བཤད་བྱས་ཡོད་པ་དང་དེར་མ་ཟད་ད་རུང་ཝང་དབྱི་ལ་ཆེད་དུ་བརྗོད་པར་ཞུ་ན་ད་འདས་པའི་ལོ་ངོ་བཞི་བཅུ་ཐམ་པ་གི་རིང་ལ་ད

ད་གསང་བའི་ལས་ཁུངས་ཀྱི་འགན་འཛིན་ཝི་ལི་ཡམ་སི་སྦུན་སི་ཁོ་རང་ནི་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་གི་ལོ་གི་ཟླ་བ་གསུམ་པའི་ནང་ད་གསང་བའི་ལས་ཁུངས་ཀྱི་འགན་འཛིན་ཆགས་པ་དང་ཡིན་ནའང་དེ་གི་སྔོན་ལ་ད་ཁོ་རང་ནི་ཨ་རིའི་ནང་གི་ཕྱི་འབྲེལ་གྱི་མི་སྣ་ཞིག་ཡིན་པའི་རྐྱེན་གྱིས་ད་ཕྱི་འབྲེལ་མི་སྣ་ཞིག་གསང་བའི་ལས་ཁུངས་ཀྱི་འགན་འཛིན་ཆགས་པ་དེ་ཐེངས་དང་པོ་ཆགས་ཡོད་པ་ཞིག་ཀྱང་ཡིན་པ་རེད། ད་བྷི་ལིའམ་སྦིར་ནེར་ཟེར་བ་འདི་ནི་ད་རྒྱ་ནག་ལ་ཕེབས་པ་དེ་ནི་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་ཟླ་བ་བཅུ་གཅིག་པའི་ནང་ཨ་རིའི་ཕྱི་སྲིད་ལས་ཁུངས་ཀྱི་དྲུང་གཞོན་བན་དི་ཤིར་མན་ཟེར་བ་དེ་ཐེན་ཅིན་ལ་འཚམས་གཟིགས་ལ་ཕེབས་པའི་རྗེས་དེ་ནས་ད་ཨ་རིའི་མཐོ་རིམ་དཔོན་རིགས་ཤིག་རྒྱ་ནག་ལ་ཕེབས་པ་དེ་ཐེངས་དང་པོ་ཆགས་ཡོད་པ་རེད་ད་ཁོ་རང་ནི་ཕྱི་ཟླ་ལྔ་བའི་ནང་རྒྱ་ནག་ལ་འཚམས་གཟིགས་སུ་ཕེབས་པ་རེད། ཡང་ཨ་རི་དང་རྒྱ་ནག་གཉིས་ཀྱི་ཚོང་འབྲེལ་གྱི་ཕྱོགས་ཀྱི་ད་མཐོ་རིམ་དཔོན་རིགས་དང་ཀྱང་ཕན་ཚུན་ལ་མཇལ་འཕྲད་གནང་མུས་ཡིན་པ་རེད། ཟླ་བ་ལྔ་བ་གི་ཉི་ཤུ་ལྔ་གི་ཉིན་མོ་དེ་ལ་རྒྱ་ནག་གི་ཚོང་འབྲེལ་ལས་ཁུངས་ཀྱི་བློན་ཆེན་ཝང་ཝུན་ཐོ་ནི་ཨ་རིའི་རྒྱལ་ས་ཝ་ཤིང་ཏོན་དུ་ཕེབས་ཏེ་ཨ་རི་གི་ནོར་སྲིད་ལས་ཁུངས་ཀྱི་འགོ་ཁྲིད་དང་མཇལ་འཕྲད་གནང་བ་དང་ཡང་ཕྱི་ཟླ་ལྔ་བའི་ཚེས་དྲུག་གི་ཉིན་མ་དེ་ལ་ཨ་རིས་རྒྱ་ནག་ལ་ཁག་ཐེག་པའི་ཚོང་འབྲེལ་ཐད་ཀྱི་སྐུ་ཚབ་ཚའེ་ཆི་ཟེར་བ་དང་མཇལ་འཕྲད་གནང་ཡོད་པ་རེད་ཚའེ་ཆི་ཟེར་བ་འདི་ནི་ད་ཐའེ་ཝན་གྱི་མི་རྒྱུད་ཅིག་ཡིན་པ་དང་ད་རག་བར་དུ་ད་རྒྱ་ནག་ལ་གྲོས་མོལ་རབ་དང་རིམ་པ་གནང་སྟེ་འགན་འཁུར་མཁན་ཞིག་ཆགས་ཡོད་པ་རེད།

ད་དེ་ག་ནང་བཞིན་གྱི་རྒྱ་ནག་གི་ནང་དུ་བཅའ་སྡོད་ཨ་རིའི་གཞུང་ཚབ་ཆེན་མོ་ནི་ཁོ་ལ་སི་སྦིར་ཨན་ཡང་ཕྱི་ཟླ་ལྔ་བའི་ནང་ལ་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཆིན་ཀང་དང་ད་མཇལ་འཕྲད་དང་གྲོས་མོལ་གནང་ཡོད་པ་དང་དེའི་སྐབས་དེ་ལ་ད་གཞུང་ཚབ་ཆེན་མོ་སྦིར་ཨན་སི་ཡིས Twitter གི་སྟེང་ལ་གནས་ཚུལ་བཀོད་པ་ལྟར་ན་ད་ཁོ་རང་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཆིན་ཀང་དང་མཇལ་འཕྲད་གནང་ནས་རྒྱ་ནག་དང་ཨ་རི་བར་གྱི་ད་འབྲེལ་བ་དང། གདོང་ལེན་བྱེད་དགོས་པའི་གནད་དོན་ཁག་གི་ཐད་ནས་གྲོས་མོལ་བྱས་པ་དང། དེར་མ་ཟད་ཕྱོགས་གཉིས་ཀྱི་འབྲེལ་ལམ་བརྟན་འཇགས་དུ་གཏོང་དགོས་བ་དང། ཡང་ཕན་ཚུན་གྱི་འབྲེལ་ལམ་དེ་ཚོ་ཁ་ཕྱེས་ནས་འཇོག་དགོས་བ་དེ་ངེས་བར་དུ་བསྒྲུབ་དགོས་བའི་དོན་དག་ཅན་ཡིན་པའི་ཐད་ནས་བགྲོ་གླེང་བྱས་པ་ཡིན་ཞེས་ནས་བཀོད་ཡོད་པ་རེད། ད་དེའི་སྐབས་དེ་ལ་ད་ཆིན་ཀང་གིས་ག་རེ་བཤད་ཡོད་རེད་ཟེར་ན། ཨ་རིའི་ངོས་ནས་གཅིག་རྒྱ་ནག་ལ་འཛིན་པའི་ད་ངོས་འཛིན་བྱེད་སྟངས་དེ་ལ་ཡོ་བསྲང་བྱེད་དགོས་བ་དང་དེར་མ་ཟད་གཅིག་རྒྱུ་མཚན་ལྡན་པ་དང་ཁུངས་ལུང་ལྡན་པ་གི་ངོས་ནས་སྲིད་ཇུས་དེ་ཚོ་གཏན་འབེབས་བྱེད་དགོས་གི་རེད་ཟེར་ནས། སྐྱོན་བརྗོད་ཤུགས་ཆེན་པོ་བྱས་ཡོད་པའི་གནས་ཚུལ་ཞིག་ཐོན་འདུག་དེའི་སྐབས་དེ་ལ་ཐའེ་ཝན་གྱི་ཕྱོགས་ནས་ཀྱང་བགྲོ་གླེང་བྱས་ཡོད་པ་དང་ད་གཞུང་ཚབ་ཆེན་མོ Burns ལ་དེ་ནས་ཨ་རིའི་ངོས་ནས་ཐའེ་ཝན་ལ་འཛིན་པའི་སྲིད་བྱུས་ལ་འགྱུར་བ་ཐེབས་ཀྱི་རེད་པས་ཟེར་ནས་སྐད་ཆ་དྲི་བའི་སྐབས་སུ་ཁོ་རང་གིས་འགྱུར་བ་ག་གེ་ཐེབས་ཀྱི་མ་རེད་སྔོན་མ་ནང་བཞིན་ལག་བསྟར་བྱེད་ཀྱི་རེད་ཟེར་ནས་བརྗོད་ཡོད་པའི་གནས་ཚུལ་ཞིག་ཐོན་འདུག་ཡང་དེ་བཞིན་དུ་ཨ་རིའི་ནང་གི་ད Tesla ཟེར་ནོ་གི་གློག་གི་རླངས་འཁོར་བཟོ་མཁན་གྱི་ད་སྐད་གྲགས་ཅན Elon Musk གིས་ད་ཉེ་ཆར་རྒྱ་ནག་གི་ནང་དུ་ཉི་མ་གསུམ་གྱི་ནང་དུ་འཚམས་གཟིགས་གནང་བའི་སྐབས་སུ

ཅིན་ཀྲང་ལུང་ཟེར་གོ་ནོ་ད་བློན་ཆེན་དེ་འདྲ་ལ་མཇལ་འཕྲད་གནང་ཡོད་པ་རེད། ད་རུང་ཟླ་བ་ལྔ་བའི་ཚེས་སུམ་ཅུ་སོ་གཅིག་གི་ཉིན་མོ་དེ་ལ། ད་ཚོང་པ་ཨེ་ལན་མ་སི་ཀི་ཁོ་རང་ཡང་གཅིག་རྒྱ་ནག་གི་རྒྱལ་སྲིད་སྤྱི་ཁྱབ་ཁང་གི་ཙུང་ལིའི་གཞོན་པ། ཏིན་ཞུའེ་ཤང་ཟེར་ནོ་དེ་དང་མཇལ་འཕྲད་གནང་བ་དང་ད་དེ་གི་སྐབས་སུ་ཁོ་རང་གཉིས་ཀྱི་གཅིག་བཀའ་མོལ་གི་ནང་དོན་གཙོ་བོ་དེ་ག་རེ་ཡིན་པ་ད་ཕྱི་ལོགས་ག་བསྒྲགས་མེད་ན་ཡང་ཏིན་ཞུའེ་ཤང་ཟེར་བ་འདི་ནི་ད་རྒྱ་ནག་གི་རྒྱལ་སྲིད་སྤྱི་ཁྱབ་ཁང་གི་ནང་གི

ལི་ཆང་ཟེར་བ་འདི་ནི་ད་ཉིས་སྟོང་བཅུ་དགུ་ལོ་ལ་མ་སི་ཀི་ཡིས་ད་ཧྲང་ཧའེ་གི་ནང་དུ་ཁྲེ་སི་ལ་ཟེར་གོ་ནོ་གི་མོ་ཊ་བཟོ་གྲྭ་གི་བཟོ་གྲྭ་དེ་འཛུགས་པའི་སྐབས་སུ་ནུས་པ་འདོན་མཁན་གྱི་མི་སྣ་གཙོ་བོ་གཅིག་ཆགས་ཡོད་པ་རེད་ད་ནམ་རྒྱུན་ཡིན་ན་གཅིག་ཕྱི་ཕྱི་རྒྱལ་ཁབ་ཅིག་གི་ད་ཁེ་ལས་ཅིག་གིས་རྒྱ་ནག་གི་ནང་དུ་བཟོ་གྲྭ་འཛུགས་པའི་སྐབས་སུ་ཡིན་གཅིག་མིན་གཅིག་རྒྱ་ནག་གི་ནང་གི་ཁེ་ལས་ཞིག་དང་མཉམ་འབྲེལ་བྱས་ནས་འཛུགས་དགོས་ན་ཡང་ད་ལི་ཆང་གི་སྐབས་དེ་ལ་རོགས་རམ་བྱེད་པ་ལ་བརྟེན་ནས་ད་ཁྲེ་སི་ལ་གི་བཟོ་གྲྭ་འདི་ག་རང་གཅིག་པུའི་ངང་ནས་བཟོ་གྲྭ་དེ་ཚུགས་ཐུབ་པ་ཆགས་པའི་རྐྱེན་གྱིས་ད་ཁོ་རང་གཉིས་ཀྱི་འབྲེལ་བ་དེ་སྔོན་མ་ནས་ཅིག་ཡག་པོ་ཡོད་པའི་གནས་ཚུལ་ཞིག་ཐོན་ཡོད་པ་རེད། ད་མ་སི་ཀི་ཡིས་ཅིག་ནམ་རྒྱུན་ཡིན་ན་ཅིག་ཨ་རིའི་ནང་དུ་ཡོད་པའི་སྐབས་སུ་ཉི་མ་རྟག་པར་ད་ཁོ་རང་གི་ད་བདག་སྐྱོང་བྱེད་གོ་ནོ་གི Twitter གསུང་རོགས་དེ་གི་སྟེང་ད་ནམ་ཡིན་ན་ར་ཅིག་གསར་འགྱུར་དང་སྐྱོན་བརྗོད་དང་དེ་ལ་སོགས་པ་མང་པོ་ཅིག་འགོད་ཀྱི་ཡོད་པ་རེད། ཡིན་ནའང་ཉི་མ་གསུམ་ག་རང་ལ་རྒྱ་ནག་ཏུ་ཡོད་པའི་སྐབས་སུ་ཁོ་རང་གིས Twitter གི་སྟེང་དུ་ད་ཕལ་ཆེར་གཅིག་ཀྱང་བཀོད་མེད་པ་རེད། Twitter ཟེར་བ་དེ་ནི་རྒྱ་ནག་གི་ནང་དུ་བཀག་འགོག་བྱས་ཡོད་པ་དེ་ཡང་གཅིག་བྱས་ན་ཡིན་སྲིད་ཀྱི་རེད། ཡིན་ན་ཡང་ད་མ་སི་ཀི་ཁོ་རང་གི་ཉི་མ་མཐའ་མ་དེ་ལ་ད་བཟོ་གྲྭ་ནང་གི་མི་མང་པོ་ཞིག་དང་པར་རྒྱབ་བཞག་པའི་པར་ཅིག Twitter གི་སྟེང་དུ་ཡ་ར་བསྐྱལ་ནས་དེ་ནས་ཅིག་གྲུབ་འབྲས་ཡག་པོ་བྱུང་སོང་ཟེར་ནས་དེ་འདྲ་ཅིག་བརྗོད་ཡོད་པ་རེད། ད་དེ་འདྲ་གི་ཅིག་ཕྱོགས་གཉིས་ཆ་གི་ད་མཐོ་རིམ་དཔོན་རིགས་དང་འདྲ་མི་འདྲ་མང་པོ་ཅིག་མཇལ་འཕྲད་གནང་བཞིན་པའི་སྐབས་འདི་ལ་ཡང་གསར་འགྱུར་ཅིག་དེ་ལས་ལྡོག་པ་ཅིག་ཐོན་པ་དེ་བས་ན་ད་ཉེ་ཆར་རང་རྒྱ་ནག་གིས་ད་ཨ་རི་གི་ཁྱིམ་མཚེས་རྒྱལ་ཁབ་ད་ཁིའུ་པ་ནང་དུ་ལྐོག་ཉན་བྱེད་ས་གི་དེ་འདྲ་གི་གསང་བའི་གནས་ཚུལ་བསྡུ་རུབ་བྱེད་ས་གི་ས་ཚིགས་ཅིག་ཚུགས་ཡོད་པའི་གནས་ཚུལ་ཐོན་ཡོད་པ་རེད། དེར་མ་ཟད་ད་རུང་གསར་འགྱུར་བརྒྱུད་ལམ་ཁག་ཏུ་ཐོན་པ་ལྟར་ན་རྒྱ་ནག་གི་ངོས་ནས་ད་ཁིའུ་པ་གཞུང་ལ་ཨ་སྒོར་དུང་ཕྱུར་བཅུ་ཕྲག་འགའ་ཤས་ཤིག་སྤྲད་ནས་ད་དེ་འདྲ་གི་རྟེན་གཞི་ཞིག་འཛུགས་རྒྱུར་ད་རྒྱལ་ཁབ་ཕྱོགས་གཉིས་ཆ་ངོས་ནས་རྩ་བའི་ཆ་ནས་མོས་མཐུན་བྱས་ཡོད་པའི་གནས་ཚུལ་ཐོན་འདུག་གལ་སྲིད་དེ་འདྲ་ཞིག་ཚུགས་པ་ཡིན་ན་ད་ཨ་རིའི་ནང་གི། དམག་དོན་གྱི་འབྲེལ་གཏུག་ཚང་མ་དང་དེ་བཞིན་དུ་ཡང་ཅིག་ཨ་རིའི་གྲུ་གཟིངས་དེ་ཚོ་ག་ས་གང་ལ་འགྲོ་གི་ཡོད་པ་དེ་ཚོ་ཡང་ཅིག་སོ་ལྟ་བྱེད་ཡ་དེ་ལ་སོགས་པ་གི་གསང་བའི་གནས་ཚུལ་མང་པོ་ཞིག་བསྡུ་རུབ་བྱེད་རྒྱུ་ཡིན་པས་ད་ལྟ་ཨ་རིའི་གཞུང་ནས་རྒྱ་ནག་གི་བྱེད་སྟངས་འདི་དང་ད་གསང་བའི་གནས་ཚུལ་བསྡུ་རུབ་བྱེད་སྟངས་འདི་ལ་དོ་སྣང་ཤུགས་ཆེན་པོ་བྱེད་བཞིན་པའི་གནས་ཚུལ་ཐོན་ཡོད་པ་རེད།